ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ། འདི་ཨ་ས་གི་བ་ནི་ལས་རིམ་ཉིད་ཀྱི་རང་ཆོས་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཁྱོད་རྒྱལ་པོ་མེད་དེ་རྒྱལ་པོ་རེད་ཁྱོད་ས་ཆ་འདི་གའི་བཟོ་བོང་གི་མི་མང་དེ་ཁྱོད་ཚོ་རང་ཡར་ཡིན་པ་རེད་དེ་དུས་ཚོད་ནས་ཁྱོད་ཀྱི་ང་ལ་ཁྱོད་རང་གི་འགྲོ་སྟངས་སྡོད་སྟངས་ཀྱི་ཐོག་ལ་ཁྱོད་མི་མང་ཚང་མའི་གི་བར་དུ་སླེབས་པའི་སྐབས་ལ་རོགས་རམ་གནང་རོགས་གནང་ཞེས་ང་འདི་ག་ལ་རྒྱབ་སྐྱོར་གནང་རོགས་གནང་མེད་ཚེ་ངས་ཁྱོད་རང་ལ་ཞུ་གི་ཡོད་དོ་ཞེས།

ཚེ་འདི་ལ་རང་ཁོ་ཤི་ཉ་ལ་ལི་ལི་སྐྱོ་རོ་བོ་ཡོད་བ་རེད་མི་མང་པོ་ཞིག་ཆང་ཨ་རག་འཐུང་གི་ཡོད་བ་རེད་དེ་ནས་ཙུ་ར་དང་ཐ་མག་དང་དེ་ར་བ་རེད་པས་བཙོག་པ་མང་པོ་ཞིག་འོ་དི་བེ་གོས་དེ་དེ་འོ་རང་གི་བསམ་བློ་མང་པོ་བཏང་ན་དེ་དེ་ཤི་ཉ་ལ་ཡིན་པ་རེད། ཤི་ཉ་ལ་ལ་དེ་ཡོ་དེ་རོ་བ་ཡོ་བ་རེད། ཨོ་མི་ད་ནམ་བྱས་ན་སངས་རྒྱས་ཞིང་ཁམས་ལ་ནམ་མ་ནམ་ཡང་ང་འགྲོ་མི་ཁུ་འུན་ཡོད་དོ་ཞེས། ཚེ་ལོ་ལྔ་བརྒྱ་དེ་ལ་ཁོ་ལ་ཨོ་ནང་ལ་སྡོད་དགོས་གོ་ཡོ་བ་རེད། དེ་ནས་ཚེ་དེ་ག་ཚེ་ཧ་ལོ་གའི་འགྲོ་སྟངས་དེ་ཚེ་དེ་ལ་ར་ཡོ་བ་རེད། ཚེ་དེ་ལ་ར་ལས་ཀ་ཡག་པོ་བྱས་ཏེ་འགྲོ་ཁུ་ན་དེ་ནས་ཨོ་མི་དེ་སངས་རྒྱས་ཞིང་ཁམས་ལ་སླེབས་ཨོ། དེ་ནས་འོ་རང་ད་ལྟ་འདི་གའི་ཡབ་ཡེ་ཤུ་གི་དོན་ལ་ཡབ་ཡེ་ཤུ་གི་ཚུལ་ཁྲིམས་ལ་ཡབ་ཡེ་ཤུ་གི་ལས་ཀ་ལ་ཕེབས་གནང་ན་འདི་ལ་འདི་སངས་རྒྱས་ཞིང་ཁམས་ཀྱི་འགྲོ་སྟངས་ཡོད་བ་རེད་ཁོ་ལ་ལས་ཁུ་ན་འདི་ནང་ལ་ཙུ་ར་བི་རི་འཐུང་མི་ཆོག་ཡོད་དོ་ཞེས་ཆང་ཨ་རག་འཐུང་མི་ཆོག་ཡོད་དོ་ཅི།

དཀོན་མཆོག་གི་གསུང་རབ་ལ་འགྲོ་བའི་སྐབས་ལ་ཡབ་ཡེ་ཤུ་གི་དོན་ལ་འགྲོ་བའི་སྐབས་ལ་དེའི་ལས་ཀ་བཙོག་པ་ཅི་ཐམས་ཅད་སྤངས་ནས་ང་ད་ཡབ་ཡེ་ཤུ་གི་དོན་ལ་འགྲོ་བ་ཡིན་ང་ཤི་ནས་ང་སངས་རྒྱས་ཞིང་ཁམས་ལ་འགྲོ་བ་ཡིན་ནོ་ཞེས་སྨྲས་ལ་དཀོན་མཆོག་དཀོན་མཆོག་གི་ཐོག་ལ་འོ་རང་འགྲོ་བ་དགོས་ཡོད

འོ་ན་ཅི་བེ་ན་བེ་དེ་བཞིན་ཁ་ལ་ཉན་ན་ནི་འོ་རང་གི་དཀོན་མཆོག་འོ་མི་མང་བཙོག་པ་བེ་ག་ཡང་ལ་སློབ་བུ་སྟེར་གོ་གི་ཡོད་སློབ་སྟེར་ནས་ཡང་འདི་ཡབ་ཡེ་ཤུ་གི་ཆོས་རིམ་གི་དོན་ལ་སླེབས་ན་ཡང་དཀོན་མཆོག་ལ་འོ་རང་རོགས་རམ་བེ་ཡོད་གི་ཡོད་མིན་བེ་གི་བེ་ན་དཀོན་མཆོག་ག་ལ་འགྲོ་ན་འགྲོ་དེ་ནས་ཁོང་གི་རྩ་ལ་འོ་རང་འགྲོ་འགྲོ་ཡ་མི་ཡོང་ཡོད་དོ་འདི་རྩ་ལ་འགྲོ་ན་ཡང་འོ་རང་ང་བཙོག་པ་ཆགས་ཡོད་དོ་འོ་རང་དུས་ད་ང་བཙོག་པ་ཆགས་ཡོད། འོ་རང་ལས་ཀ་བཙོག་པ་ཆགས་ཀྱི་ཡོད་འདུག་ཅེས་མེད་དེ་ཁོང་ཚོས་འོ་རང་ལ་གསུང་གནང་དུ་ཡོད་འདུག་དེ་ནས་ཡང་ཡབ་ཡེ་ཤུ་གི་མདུན་ལ་འགྲོ་འོང་གི་མི་མང་ཚང་མ་དེ་ད་ལྟ་འཛམ་བུ་གླིང་ག་ལ་ལྟ་ན་རེ་འགའི་བ་རུ་ག་ལྕོག་དང་རེ་འགའི་འགྲོ་སྟངས་ཡག་པོ་ག་ལྕོག་དང་རེ་འགའི་གི་ལས་ཀ་མང་པོ་མང་པོ་བྱས་ཁོ་ཁྱོད་ཡང་ཚང་མ་འོ་རང་གི་མིག་མཐོང་གི་ཡོད་འདུག་ཅེས་འོ་རང་གི་མཐོང་ཞེས་མཐོང་དུ་ཡོད་འདུག་ཅེས་ད་ལྟ

དེའི་རུ་བ་ཡབ་ཡེ་ཤུ་གི་སྲས་ཨོ་དེའི་འགྲོ་སྟངས་དང་ཡབ་ཡེ་ཤུ་གི་དོད་ནི་གོ་ཉག་གོ་ཆོས་གི་བཀའ་སློབ་ཡ་དང་ཡབ་ཡེ་ཤུ་གི་ཐོག་གི་འགྲོ་སྟངས་མང་པོ་ཡི་ཁྱེར་ནས་ང་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཅེས་ཡང་འོ་སྐབས་ལ་ཁྱེད་མི་མང་ཚང་མའི་གི་རེ་ཌིའོ། ཁ་ཕྱེ་དེ་བཞག་དང་མེད་དེ་ང་གི་མི་མང་ཚང་མ་ལ་ང་དེ་རིང་གི་འདི་ལས་རིམ་ནས་ཞུ་གི་ཡིན་ནོ་ཞེས་ཡང་སང་ཉིན་འོ་རང་འདི་གི་དོན་ལ་ཡང་ཁམས་བཟང་པོ་དང་ང་གི་ཡབ་ཡེ་ཤུ་གི་འགྲོ་སྟངས་སྡོད་སྟངས་དང་ཅི་ཚང་གོ་ཐམས་ཅད་ངས་ཁྱེར་ནས་ཡང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ང་སླེབས་གི་ཡིན་པ་རེད་ཡིན་ནོ་ཞེས།

ང་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་ཀྱི་སན་དེས་འགྲོ་སྟངས་ཀྱི་སན་དེས་མ་ཡ་གི་སན་དེས་ཁྱེར་ནས་ང་འོང་གི་ཡིན་ནོ་ཅེས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་འདི་ཨ་ས་ཀའི་བ་ནི་རེ་ཌིའོ་གི་ཚོགས་པའི་གི་མི་མང་ཚང་མ་ལ་དགུང་སང་ཞུ་ནས་ང་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ནོ་ཅེས

ཡིན་ཞེས་བྱས་ཡོད་པ་རེད། འོ་ཁོའི་སྐུ་གསུང་རྙིང་གི་གསུང་རབ་དེ་དྲང་པོ་ཡིན་པར་འདུག་ཁོང་གི་ཚུལ་ཁྲིམས་དེ་ཡག་པོ་ཡིན་པར་འདུག་མེད་དེ་འོ་རང་གིས་ཧ་གོ་དགོས་པ་ཡིན། འདི་ཧ་གོས་ཟིན་ནས་དེ་ནི་འོ་རང་གིས་ཁུར་དགོས་པ་ཡིན། འོ་ཡ་ད་ཁྱེད་ཚོ་མི་མང་ཚང་མ་ལ་དེ་རིང་ང་གི་འདི་གི་ཆོས་ཀྱི་ཚུལ་ཁྲིམས་དང་འདི་གི་འགྲོ་སྟངས་དང་འདི་སྡོད་སྟངས་དེ་སྟེར་རན་ཏེ་ཁྱེད་ཚོ་མི་མང་ཚང་མ་ལ་ང་འདི་ཁུར་དབུལ་གི་སྐབས་ལ་ཁྱེད་ཚོ་མི་མང་སེམས་ཁྲག་ཞུ་བཞིན།

ལ་ཡིད་ཆེས་ཞིག་བྱས་ནས་འདི་ཆོས་ཀྱི་འགྲོ་སྟངས་དེ་ང་ལ་ཕན་ཐོགས་ཡོད་ན་ཚེ་འདི་དང་ཚེ་ཕྱི་མ་གཉིས་ཀ་རང་ལ་འདི་ཕན་ཐོགས་པའི་གི་ཆོས་ལུགས་ཤིག་ཡིན་པོ་འདུག་མེད་དེ་འོ་རང་གི་བསམ་དགོས་གི་རེད་ད་འདི་བསམ་ནས་དེ་ནས་རང་བསམ་ཟིན་ན་དེ་ནས་འོ་རང་གི་འོག་དེ་དེ་ནས་རང་གི་རང་བཞིན་འཁུར་དགོས་གི་འོ་ད་མི་མང་ཚང་མ་ལ་ང་ད་ལྟ་ཅི་ཞུ་གི་ཟེར་ན་ཁྱེད་ཚོ་མི་མང་ཚང་མའི་གི་འདི་གི་འགྲོ་སྟངས་དང་འདི་གི་སྡོད་སྟངས་དང་ཅི་ཚང་གོ་ལ་ཁྱེད་ཚོ་མི་མང་ཚང་མའི་གི་གོ་རོགས་བྱས། འགྲོ་སྟངས་དང་བྱེད་སྟངས་སྐོར་དེ་ཁྱེད་ཚོ་མི་མང་ཚང་མས་གི་ཧ་གོ་རོགས་བྱས། འོ་ད་འདི་ལ་ཕན་ཐོགས་ཡོང་བ་རེད། གཞན་མེད་ན་ཕན་ཐོགས་ཡོང་བ་མ་རེད། ཧ་གོ་གོ་གིན་ཧ་གོ་མ་གོ་ན་འོབ་དེ་ལ་ཡང་འོབ་དེ་ལ་ཧ་མ་གོས་གི་དེ་འོབ་དེ་ལ་ང་ཡབ་ཡེ་ཤུ་གི་དེ་ལ་ག་ཚོད་ང་ཨི་སེ་ཡིན་པ་ང་འདི་ཆོས་གི་ཡེ་ཤུ་གི་ཆོས་ཆོས་ལུགས་རེད་སྨྲས་ཏེ་འོ་འདི་ཅི་ཅི་ཡང་ཆོས་གང་ཡང་ཡོང་བ་མ་རེད་བྱས་དེ་ཁོ་ཁ་སྐམ་པོའི་གི་འགྲོ་སྟངས་བྱས་རེད།

གཞན་དག་གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།